SBS བོད་སྐད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ལུས་པོའི་སྤྱི་ཡོངས་ཀྱི་བདེ་ཐང་ཆེད་སེམས་ཁམས་ཀྱི་འཕྲོད་བསྟེན་ནི་ཆ་ཤས་གཙོ་བོ་ཞིག་ཡིན། སེམས་ཁམས་ཀྱི་ནད་རིགས་ཡོད་པའི་མི་རྣམས་ཕྱི་ལུས་ཀྱི་ནད་མནར་ལས་ཉེན་ཁ་ཆེ་བ་ཡོད། ཨོ་སི་ཀྲི་ལི་ཡའི་ནང་སེམས་ཁམས་འཕྲོད་བསྟེན་ཞབས་ཞུ་སྣ་ཚོགས་བླང་རྒྱུ་ཡོད་ཀྱང་དང་ཐོག་རང་ཉིད་ལ་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་ནད་རྟགས་ངོ་འཕྲོད་པ་གནང་ནས་འབྲེལ་ཡོད་རོགས་སྐྱོར་བླང་དགོས་པ་ཡིན། ལོ་ལྟར་ཨོ་སི་ཀྲི་ལི་ཡའི་མི་ལྔ་ཆ་གཅིག་ལ་སེམས་ཁམས་འཕྲོད་བསྟེན་གྱི་དཀའ་ངལ་འཕྲད་ཀྱི་ཡོད་པ་དང་མི་བརྒྱ་ཆ་བཞི་བཅུ་ཞེ་ལྔ་ཙམ་ཞིག་ལ་མི་ཚེའི་ནང་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་དཀའ་ངལ་འཕྲད་ཀྱི་ཡོད་པ་ཚོད་དཔག་བྱེད་ཀྱི་ཡོད་འདུག་སེམས་ཁམས་རིག་པའི་ཁྱད་ལས་པ་དང་མེ་ཁོ་རེ་མཐོ་སློབ་ཀྱི་སློབ་དཔོན Maria Kangas ལགས་ཀྱིས་སྤྱིར་འཛམ་གླིང་ནང་དང་ལྷག་པར་དུ་ཨོ་སྟྲེ་ལི་ཡའི་ནང་སེམས་ཁམས་ཀྱི་ནད་ཁྱབ་ཆེ་ཤོས་གཉིས་དེ Depression ཞེས་པ་སྟེ་སེམས་ངལ་དང Anxiety ཞེས་པ་སྟེ་སེམས་འཚབ་གཉིས་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། With depression the warning signs is no longer། སེམས་ངལ་གྱི་ཉེན་བརྡ་འགའ་ཞིག་ནི་རང་ཉིད་ནམ་རྒྱུན་དགའ་པོ་ཡོད་པའི་དབྱིངས་ལས་དང་བྱེད་སྒོ་ལ་དབྱིངས་མེད་པར་འགྱུར་བ་དང། མི་གཞན་དང་འབྲེལ་མཐུད་བྱེད་འདོད་མེད་པ། གཉིད་དུས་ཐོག་ཏུ་ཁུག་མི་ཐུབ་པ། རིག་པ་སྒྲིམ་མི་ཐུབ་པ། རང་ཉིད་སོ་སོ་ལ་སུན་སྣང་སྐྱེས་པ། ཁོང་ཁྲོ་ཡང་ཡང་ལངས་བ། མི་གཞན་གྱི་སྐད་ཆར་ཚོར་བ་རྣོན་པོ་སྐྱེས་པ། ངུ་སླ་བ་སོགས་ནད་རྟགས་ཧ་ཅང་མང་པོ་ཡོད་པ་ལས་དེ་དག་ཡོངས་རྫོགས་ཁྱེད་ལ་ཡོང་དགོས་པའི་ཁྱབ་པ་མེད།

You can have irritability both for depression and anxiety. སེམས་ངལ་དང་སེམས་འཚབ་གཉིས་ཀ་ཡོད་མཁན་རྣམས་སུན་སྣང་ཆེན་པོ་སྐྱེ་གི་ཡོད། དེ་བཞིན་ཁོང་ཚོར Impulse Control Disorder ཞེས་པ་སྟེ། རང་ཉིད་ཀྱི་སེམས་ཚོར་དང་སྤྱོད་ཚུལ་སྟངས་འཛིན་བྱེད་མི་ཐུབ་པའི་རྐྱེན་གྱིས་ང་རྒྱལ་ཚ་པོ་ཆགས་ཀྱི་ཡོད། ང་རྒྱལ་ཚད་ལས་འདས་པ་བྱུང་བ་དང་དེ་སྟངས་འཛིན་བྱེད་མི་ཐུབ་པའི་རྐྱེན་གྱིས་ཁྱིམ་ཚང་དང་ལས་གནས། སྤྱི་ཚོགས་སོགས་ཀྱི་ནང་མི་གཞན་དང་འབྲེལ་བ་བཟོས་པར་འགོག་རྐྱེན་འཕྲད་ཀྱི་ཡོད། ལྷག་པར་དུ་སྐབས་རེ་དེས་གནས་ཚུལ་ཆེན་པོ་ཆགས་ནས་ཁྲིམས་དང་དཀའ་ངལ་ཐུག་པ་དང་ཡང་སྐབས་རེ་རྩུབ་སྤྱོད་ཀྱི་རྐྱེན་པས་ལས་ཀ་ཤོར་བའི་ཉེན་ཁ་ཡང་འབྱུང་གི་ཡོད། སློབ་དཔོན Kangas ལགས་ཀྱིས Impulse Control Disorder ཞེས་པའི་ནད་དེའི་རྐྱེན་གྱིས་རྒྱན་རྩེད་དང་ཆང་རག་སོགས་ལ་ལང་ཤོར་གྱི་ཡོད་པ་དང།

དེ་ལྟར་བྱུང་སྐབས་བཟའ་ཟླ་དང་ནང་མི་སྤུན་མཆེད་ཚོས་ནད་རྟགས་དེ་དག་དུས་ཡུན་གང་འཚམས་རིང་བསགས་ཡོད་པ་དང་དེའི་རྐྱེན་འདྲ་མིན་ལ་ཐུག་ཡོད་པ་སོགས་ཤེས་རྟོགས་མེད་པས་ཧང་སང་བ་བྱུང་གི་ཡོད། ཡང Harry Minas ལགས་ནི་མེལ་བྷུན་མཐོ་སློབ་ཀྱི་སེམས་ཁམས་འཕྲོད་བསྟེན་སྡེ་ཚན་གྱི་འགོ་འཛིན་ཡིན་པ་དང། ཁོང་གིས་གལ་ཏེ་མི་གཞན་ཞིག་གི་སྤྱོད་ཚུལ་ལ་འགྱུར་བ་འགྲོ་ཡོད་པ་མཐོང་ཚེ་སྣང་མེད་བཏང་མི་རུང་ཞེས་ཁོང་གིས་གསུངས་དོན། Those who are most likely to notice those changes གལ་ཏེ་མི་ཞིག་འགྱུར་བ་ཐེབས་ཡོད་ན་དེ་དོ་སྣང་ཡོང་མཁན་དང་ཤོས་མི་དེའི་ནང་མི་སྤུན་མཆེད་ཡིན། དེར་བརྟེན་ཁོང་རྣམ་པས་མི་དེར་དོ་སྣང་ཡག་པོ་གནང་དགོས། མི་དེ་ལ་གནས་ཚུལ་ག་རེ་འཕྲད་ཀྱི་ཡོད་པའི་སྐོར་བཀའ་མོལ་གནང་ཐབས་བྱེད་དགོས། ཡང་བཀའ་མོལ་གནང་སྐབས་ཁྱེད་ཀྱིས་ལྟ་ཚུལ་ངན་པ་མ་བཅང་བ། མི་དེའི་ཚོར་བར་ཟུར་ཟ་དང་སྣང་མེད་མ་བཏང་བར་སེམས་ཀྱི་ཚོར་བ་རྣམས་སེམས་བདེ་ལྷོད་ངང་ཁྱེད་ལ་ཤོད་ཐུབ་པའི་ཁོར་ཡུག་ཞིག་བསྐྲུན་རྒྱུ་ཧ་ཅང་གལ་ཆེན་པོ་ཡིན། སློབ་དཔོན་མི་ནཱས་ལགས་ནི་ལོ་མང་རིང་སྐྱབས་བཅོལ་བའི་གནད་དོན་ཐད་ཨོ་སི་ཀྲི་ལི་ཡའི་གཞུང་ལ་ལམ་སྟོན་གནང་མཁན་ཞིག་ཡིན་པ་དང་ཁོང་གིས་རིག་གཞུང་སྣ་འཛོམས་པའི་ཚོགས་སྡེ་ཁག་གི་ནང་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་སྤྱི་ཚོགས་ནང་ལྟ་ཚུལ་ལོག་པ་ཡོད་པའི་རྐྱེན་གྱིས་དགོས་ངེས་རོགས་སྐྱོར་དུས་ཐོག་ཏུ་བླང་གི་མེད་ཅེས་ཁོང་གིས་གསུངས་དོན། སྐབས་རེ་མི་ཞིག་ལ་སེམས་ཁམས་ཀྱི་དཀའ་ངལ་ཡོད་པ་ཤེས་བཞིན་དུ་ཁོང་ཁྱིམ་དུ་འཇུག་པ་དང། ནང་མི་ཚོས་དེ་ངོ་ཚ་དགོས་པའི་གནས་ཚུལ་ཞིག་ཏུ་བརྩིས་ནས་མི་ནད་པ་དེ་སྤྱི་ཚོགས་དང་འབྲེལ་བ་ཇེ་ཉུང་དུ་བཏང་ནས། སེམས་ཁམས་འཕྲོད་བསྟེན་ཁྱད་ལས་པ་ལས་རོགས་སྐྱོར་བླངས་པར་བཀག་འགོག་བྱེད་སྲིད་པ་རེད། གལ་ཏེ་ཁྱེད་རང་རྒྱུ་མཚན་གང་ཞིག་ལ་བརྟེན་ནས་སྤྱི་སྨན་པ་ལ་བསྟེན་གཏུགས་གནང་འདོད་མེད་ཚེ་ཁྱེད་ཀྱིས Beyond Blue ལྟ་བུའི་རོགས་སྐྱོར་ཚོགས་པར་འབྲེལ་བ་གནང་ཆོག་པ་ཡིན། Beyond Blue ཚོགས་པའི་སློབ་སྟོན་པ་གཙོ་བོ Grant Blashki ལགས་ཀྱིས་ཁོ་ཚོའི་དྲ་ཚིགས་དུ་བསྐྱོད་ནས་རང་ཉིད་ཀྱི་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་དྲི་བ་ཁག་ལ་ལན་འདེབས་གནང་ན་དེ་མ་ཐག་ཏུ་ཁྱེད་ཀྱི་ལན་འདེབས་ལ་དཔག་པའི་ནད་རྟགས་སྐོར་འགྲེལ་བརྗོད་གནང་གི་ཡོད་ཅེས་ཁོང་གིས་གསུངས་དོན།

ཡང་གལ་ཏེ་དྲི་རྩད་དེ་ལས་ཁྱེད་ལ་གྲུབ་འབྲས་བར་མ་དེ་རག་པ་ཡིན་ཚེ Beyond Blue རོགས་འབོད་འབྲེལ་ལམ་དང། ཡང་གྲུབ་འབྲས་ཚབས་ཆེ་བ་ཐོན་ཡོད་ཚེ་རང་ཉིད་ཀྱིས་སྤྱི་སྨན་པར་བསྟེན་གཏུགས་བྱེད་དགོས་ཞེས་སྐུ་ཞབས Blashki ལགས་ཀྱིས་གསུངས་དོན། ལུང་པ་མང་པོ་ཞིག་གི་ནང་སེམས་ཁམས་འཕྲོད་བསྟེན་ཆེད་སྤྱི་སྨན་པར་བསྟེན་གཏུགས་བྱེད་སྲོལ་མེད། རིག་གཞུང་འགའ་ཤས་ནང་སྤྱི་སྨན་པའི་ལས་འགན་གཙོ་བོ་ནི་ཁྲག་ཤེད་བལྟ་རྒྱུ་དང་ཕྱི་ལུས་ཀྱི་ནད་རིགས་བརྟག་དཔྱད་བྱེད་རྒྱུ་ཡིན། འོན་ཀྱང་ཨོ་སི་ཀྲི་ལི་ཡའི་ནང་སེམས་ཁམས་འཕྲོད་བསྟེན་རོགས་སྐྱོར་ཆེད་སྤྱི་སྨན་པ་རྣམས་ཆ་ཤས་གལ་ཆེན་པོ་ཞིག་ཡིན། ཁོང་ཚོས་ཁྱེད་ལ་སེམས་ཁམས་འཕྲོད་བསྟེན་སླར་གསོ་ཆེད་འཆར་གཞི་བཏིང་ནས་སེམས་ཁམས་རིག་པའི་ཁྱད་ལས་པ་དང་འབྲེལ་མཐུད་བྱེད་ཀྱི་ཡོད་པ་དེ Medicare བརྒྱུད་རིན་པ་སྤྲོད་ཀྱི་ཡོད། ཡང Embrace ཞེས་པའི་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་ལས་འཆར་དེ་ཨོ་སི་ཀྲི་ལི་ཡའི་རིག་གཞུང་དང་སྐད་རིགས་སྣ་འཛོམས་ཅན་གྱི་ཚོགས་སྡེ་ཁག་གི་ནང་སེམས་ཁམས་འཕྲོད་བསྟེན་དང་རང་སྲོག་གཅོད་པ་སྔོན་འགོག་ཆེད་དམིགས་ཡོད་འདུག Ruth Das ལགས་ནི་ལས་འཆར་དེའི་འགོ་འཛིན་ཡིན་པ་དང། ཁོང་གིས་ལས་འཆར་དེའི་བརྒྱུད་རིག་གཞུང་སྣ་འཛོམས་པའི་མི་ཚོར་ཁོ་ཚོའི་རིག་གཞུང་དང་མཐུན་པའི་མཐུན་རྐྱེན་ཞབས་ཞུ་དང་རོགས་སྐྱོར་བསྐྲུན་གྱི་ཡོད་ཅེས་ཁོང་གིས་གསུངས་དོན།

གལ་ཏེ་ཁྱེད་ལ་སེམས་ཁམས་འཕྲོད་བསྟེན་དང་འབྲེལ་བའི་དཀའ་ངལ་ཡོད་ཚེ་ཁ་པར་ཨང་གཅིག་གསུམ་གཅིག་གཅིག་གཅིག་བཞི་ཐོག Life Line དང་ཡང་ན་ཁ་པར་ཨང་གཅིག་གསུམ་ཀླད་ཀོར་ཀླད་ཀོར་གཉིས་གཉིས་བཞི་དྲུག་གསུམ་དྲུག་ཐོག Beyond Blue ལ་འབྲེལ་བ་གནང་ནས་རོགས་སྐྱོར་བླངས་རོགས། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan ཐོག་གསན་རྒྱུ་ཡོད།